ཨུ་རུ་སུའི་དམག་ཤུགས་ལས་ཞེ་དྲག་ཆུང་བ་ཡོད་པའི་ཡུར་ཁུན་དམག་དཔུང་དང་མི་མང་གིས་མུ་མཐུད་ནས་ཨུ་རུ་སུའི་བཙན་འཛུལ་ལ་ཡང་འགོག་རྒོལ་ནུས་པ་ལྡན་པ་ཞིག་བྱེད་བཞིན་ཡོད་འདུག་དེ་རིང་ང་ཚོའི podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཡུར་ཁུན་དམག་འཁྲུག་གི་གནས་སྟངས་སྐོར་ལ་ཡང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན། ད་ཁ་སེང་དམག་མ་བརྒྱབ་གོང་དང་དམག་འགོ་བཙུགས་ཚར་ཙམ་ཞིག་སྐབས་དེ་ཡིན་ན་མི་མང་ཆེ་ཅིག་གིས་ཚོད་དཔག་བྱས། ཨུ་རུ་སུའི་དམག་གི་སྟོབས་ཤུགས་དེ་ཞེ་པོ་ཅིག་ཆེན་པོ་ཡོད་པ་མ་ཟད་འདས་པའི་ཟླ་བ་གཉིས་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་གྱིས་དམག་དེ་རྒྱག་ཡག་ཆེད་དུ་ཡུར་ཁུན་གྱི་ས་མཚམས་དང་ལྷག་པར་དུ་བེ་ལོ་རུ་སི་སོགས་ནང་ལོགས་ལ་ཡཱ་ཨུ་རུ་སུའི་དམག་དཔུང་འབུམ་གཉིས་མིན་ཙམ་ཞིག་སྒྲིག་བྱས། ད་མཁའ་ཐོག་དང་མཚོ་ཐོག་དང་སྐམ་ཐོག་ནས་ཚང་མ་ནས་ཡིན་ན་དམག་རྒྱབ་ཆོག་ཆོག་བཟོས་བཞག་ཡོད་ཙང། སྤྱིར་བཏང་བྱས་པ་ཡིན་ན་དམག་འགུལ་དེ་འགོ་བཙུགས་པ་ནས་བྱས་ཆུ་ཚོད་ཉི་ཤུ་རྩ་བཞི་ཙམ་ནང་ལོགས་ལ་ཡཱ་ཡུར་ཁུན་གྱི་གྲོང་ཁྱེར་ཆེ་ཁག་དང་ལྷག་པར་དུ་རྒྱལ་ས་ཁེབ་སོགས་དེ་ཟིན་ཚར་གྱི་རེད་ཅེས་བྱས་ཙང་མང་ཆེ་ཅིག་ཚོད་དཔག་བྱས་ཡོད་རེད། དེས་མ་ཟད་ཟེར་ཡག་བྱས་པ་ཡིན་ན་སྲིད་འཛིན་ཕུ་ཏིན་གྱི་འཆར་གཞི་བྱས་པ་ཡིན་ནའི་ལས། ཕ་གིར་ཡ་མགྱོགས་མགྱོགས་ཅིག་དམག་རྒྱབ། རྒྱབ་བྱས་ཡིན་ན་རྒྱལ་ས་ཁེབ་ཟིན། ཟིན་བྱས་ཡིན་ན་ད་ལྟའི་ཡུར་ཁུན་གྱི་གཞུང་དེ་མེད་པ་བཟོས། འདིའི་ཚབ་དེར་ཡ། ཁོ་རང་ཚོའི་རྒྱུག་ཁྱིའི་ག་ད་གཞུང། གསར་པ་ཅིག་རྫུས་མ་ཅིག་བཙུགས། བཙུགས་བྱས་ཡིན་ན། ཨ་ཨུ་རུ་སུའི་དམག་དཔུང་དེ་ག་དེ་ག་ལེ་ག་ལེ་མར། ཡུར་ཁུན་ནས་ཕྱིར་འཐེན་བྱས་བྱས། ཨ་ཡུར་ཁུན་འདི། ཨ་ད་གཞུང་བཙུགས་ཀྱོག་འདི་བརྒྱུད་བྱས། ཕ་གིར་ཡ་དབང་བསྒྱུར་བྱེད་ཡག་གི་འཆར་གཞི་ཡོད་རེད་ཟེར་བྱས་བྱས། ད་མི་མང་པོ་གཅིག་གིས་འདི་ཟེར་གྱི་ཡོད་རེད། གལ་སྲིད། བཤད་སྲོལ་དེ་ཚོ་བདེན་པ་ཡིན་པ་ཡིན་ན་ད་ད་ལྟ་སྡུག་བསྟན་ད་ག་ད། སྲིད་འཛིན་ཕུ་ཏིན་གྱི་འཆར་གཞི་དེ་ཡག་པོ་ཅིག་འགྲུབ་ཁྱོན་ཐུབ་ཡོད་ས་མ་རེད། ག་རེད་ཟེར་ན། ད་ལྟ་བར་དུ་དམག་འཁྲུག་དེའི་ནང་ལོགས་ལ་མ་ཚང་ད་ཨུ་རུ་སུའི་དམག་གི་སྟོབས་ཤུགས་དེ་ཞེ་དྲག་ཆེ་བ་ཡོད་ཙང་ཡུར་ཁུན་གྱི་ས་ཆ་ག་ས་ག་ལ་ཡང་ཨུ་རུ་སུའི་དམག་མི་སླེབས་ཚར་ཡོད་པ་ཡིན་ནའི་ལས། དེ་སྔ་ཚོད་དཔག་བྱས་པ་ནང་བཞིན་བྱས་བྱས་ས་ཆ་དེ་ཚོ་ཡག་པོ་ཞིག་ཟིན་ཁྱོན་ཐུབ་མི་འདུག་ལ། ཨུ་རུ་སུའི་བཙན་འཛུལ་འདི་ལ་ཡང་ཡིན་ན་ཡུར་ཁུན་གྱི་དམག་མི་དང་དེ་ག་ནང་བཞིན་མི་དམངས་ཀྱིས་འགོག་རྒོལ་ནུས་པ་ལྡན་པ་ཅིག་ད་ལྟ་བར་དུ་བྱེད་བཞིན་ཡོད་ས་རེད། འདིའི་རྟགས་མཚན་དེ་ཅིག་ག་རེ་འདུག་ཟེར་ན། ཨ་ད་ཡུར་ཁུན་གྱིས་ཟེར་ཡག་བྱས་པ་ཡིན་ན་འདས་པའི་ཉི་མ་གསུམ་ཙམ་ནང་ལོགས་ལ་ཡང་ཨུ་རུ་སུའི་དམག་མི་ཕལ་ཆེར་སྟོང་ཕྲག་གསུམ་ཙམ་ཞིག་བསད་པ་ཡིན་ཟེར་ལབ་བཞག་ད་གལ་སྲིད་འདི་ཚོ་རང་དངོས་གནས་བདེན་པ་མིན་པ་བྱས་སྟོང་ཕྲག་གཅིག་ཙམ་ཡིན་པ་ཆ་བཞག་པ་ཡིན་ནའི་ལས། སྟོང་ཕྲག་གཅིག་ཟེར་ཙམ་པ་དེང་དུས་ཀྱི་དམག་འདིའི་ནང་ལོགས་ལ་ཡང་དམག་སྟོབས་ཆེན་པོ་ཡོད་པའི་རྒྱལ་ཁབ་ཅིག་གི་ངོས་ནས་བཤད་པ་ཡིན་ན་ཉི་མ་གསུམ་ནང་ལ་ཡང་དམག་མི་སྟོང་ཕྲག་གཅིག་ཤི་བ་ཟེར་དེ་ཞེ་དྲག་གིས་མང་པོ་རེད། དཔེར་ན་ཆ་བཞག་དེ་སྔ་ཨ་མི་རི་ཀས་ཨི་རག་ལ་ཡང་བཙན་འཛུལ་བྱས་པའི་སྐབས་དེ་ཡིན་ན་ད་དུས་ཚོད་སྡུག་གི་སྐབས་དེ་ཨ་མི་རི་ཀའི་དམག་མི་འཆི་སྐྱོན་མང་པོ་ཞེ་པོ་བྱུང་པའི་སྐབས་དེ་ཚོ་ལས་ཟླ་བ་གཉིས་ཙམ་དེའི་ནང་ལོགས་ལ་ཡང་དམག་མི་སྟོང་ཕྲག་གཅིག་ཙམ་མི་ཤི་གི་ཡོད་མ་རེད་ད་ད་ལྟ་དེ་ཡིན་ན་ཨུ་རུ་སུས་ཉི་མ་གསུམ་ནང་ལ་ཡང་མི་སྟོང་ཕྲག་གཅིག་ཤི་ན་དེ་ཞེ་དྲག་གིས་གྲངས་ཀ་མང་པོ་རེད།

ནམ་མཁའ་འདི་ལ་ཡང་ཚོད་འཛིན་བྱེད་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་བརྩི་གི་རེད། དཔེར་ན་ཆ་བཞག་དེ་སྔ་ལ་ཡང་ཨ་མི་རི་ཀས་ཨི་རག་ལ་ཡང་དམག་རྒྱབ་པའི་སྐབས་དེ། དངོས་གནས་ཨ་མི་རི་ཀའི་དམག་མི་དེ་གྱད་ཕར་ཨི་རག་ནང་མ་འགྲོ་གོང་ལ་ཡང་ཆུ་ཚོད་སྔ་ཙམ་ཞེ་དྲག། ཨི་རག་ནང་ལ་ཡོད་པའི་ཨི་རག་གི་གནམ་དམག་དང་ད་ག་ནང་བཞིན་གནམ་གྲུ་གཏོར་ཡག་གི་མཚོན་ཆ་དེ་གྱད་ཚང་མ་ལོགས་ལ་ཡང་ཡིན་ན་རྒྱང་རིང་པོ་ནས་གཏོར་རྒོལ་བྱས་བྱས་གང་ལྟར་དེ་གྱད་དེ་མེད་པ་བཟོས། མཐའ་མ་དེ་ཡིན་ན་ཨ་མི་རི་ཀའི་དམག་མི་དངོས་སུ་ཕ་གིར་ཨི་རག་ནང་འགྲོ་དུས་ཙམ་པ་གནམ་དེ་གའི་དེ་ཚང་མ་ལོག་ཡ་ཨ་མི་རི་ཀའི་ཚོད་འཛིན་བྱས་རྗེས་གང་ལྟར་ཨི་རག་གི་ནུས་པ་རྗེས་མེད་པ་ཞིག་བཟོས་བཞག་ཡོད་རེད་ད། ད་རིང་དཔེར་ན་ཆ་བཞག་པ་ཡིན་ན་ཡུ་ཀེ་རེན་དམག་རྒྱག་དང་པོ་འགོ་བཙུགས་དུས་ཙམ་པ་ཨུ་རུ་སུས་ད་ག་རང་བཞིན་བྱས་སོང་ཨ་ཁོ་ཚོས་རྒྱང་རིང་ནས་མེ་ཤུགས་གོ་མཚོན་ཡིན་ན་ཉིས་བརྒྱ་ལྷག་ཙམ་ཞིག་བརྒྱབ་རྗེས་ཡུ་ཀེ་རེན་ནང་ཡོད་པའི་གནམ་དམག་དང་ད་ག་ནང་བཞིན་གྱི་གཅིག་གནམ་གྲུ་གཏོར་ཡག་གི་མཚོན་ཆ་ཡོད་སའི་ས་ཆ་དེ་ཚོ་གང་ག་ལོག་ལ་ཡ་གཏོར་རྒོལ་ཤུགས་ཆེན་པོ་ཞིག་བྱས་པ་རེད་ད་ཡིན་ན་དེ་བྱས་ཡོད་ན་ལས། ད་དུང་ད་ཉི་མ་གསུམ་ཕྱིན་པའི་རྗེས་ལ་ཡིན་ན་ལས། འདྲ་བ་དབྱིན་ཇིའི་རྒྱལ་སྲུང་གི་མཁས་པ་འདི་དང་འདྲ་བ་མང་པོ་ཅིག་ཟེར་བ་བྱས་པས་ན་ད་དུང་ཡུ་ཁུན་གྱི་མཁའ་ཐོག་འདི་ག་དེ་ནི་ཁྱོན་ཡོངས་ནས་ཨུ་རུ་སུས་ཟིན་ཐུབ་མི་འདུག་ཞེས་བཤད་ཤག་དེ་ཚོ་ཟིན་མ་ཐུབ་པའི་རྟགས་མཚན་དེ་མང་པོ་ཡོད་ས་རེད་དཔེར་ན་ཆ་བཞག་པས་ན་ཨུ་རུ་སུའི་དམག་གི་གནམ་གྲུ་དྲུག་ཅིག་ནི་ཡུ་ཁུན་དམག་མིས་གཏོར་ཤག་འདིའི་ག་འདི་ད་རིང་རྒྱལ་ས་ཁེབ་ཀྱི་ཉེ་ཁུལ་ཅིག་ལ་ཡ་ཨུ་རུ་སུའི་དམག་གི་གནམ་གྲུའི་དོ་པོ་སྐྱེལ་ཡ་དང་དམག་མི་སྐྱེལ་ཡ་གི་གནམ་གྲུ་འདི་ཆེན་པོ་འདི་གཉིས་ཡང་ཡུ་ཁུན་དམག་དཔུང་གིས་གཏོར་ཤག། ད་གནམ་གྲུ་འདི་ཚོ་ཆེན་པོ་འདི་ཚོ་ནང་ལོགས་ལ་ཡ་གལ་སྲིད་དམག་མི་ཡོད་པ་ཡིན་ན། ཟེར་ཡག་བྱས་པས་ན་དམག་མི་ཉིས་བརྒྱ་ཉིས་བརྒྱ་ཙམ་འཁྱེར་ཐུབ་ཀྱི་ཡོད་ས་རེད་བྱས་ཙང་ད་ད་ག་རང་ཁོ་ར་ཡ་ཕལ་ཆེན་ཨུ་རུ་སུའི་དམག་མི་བཞི་བརྒྱ་ཙམ་ཤི་ཡོད་ཡག་གི་ཉེན་ཁ་ཡོད་ར་བ། དེ་འདྲ་སོང་ཙང་འདི་ཚོར་ག་བ་བལྟས་པ་ཡིན་ན་ལས་ཡུ་ཁུན་གྱི་ཕར་དམག་གི་ཕར་རྒོལ་བྱེད་ཡག་གི་ནུས་པ་དེ་ཞེ་དྲག་གི་ནུས་པ་ལྡན་པ་ཞིག་ད་ལྟ་བྱེད་ཐུབ་ཀྱི་ཡོད་ས་རེད་ད་ཡིན་ན་ལས་འདི་གཉིས་བར་ཐག་ལ་ཡ་གཅིག་གི་དམག་གི་སྟོབས་ཤུགས་དེ་ཞེ་པོ་ཞིག་ཧེ་བག་བཟོས་བསྡད་ཡོད་དུས་ཙམ་པ་གང་ལྟར་ཨུ་རུ་སུའི་ཁོ་ལ་འཐབ་རྒྱུ་ཡིན་པས་ཕལ་ཆེན་གི་བྱས་པས་ན་གཏན་ཁྱད་པ་རེད། ད་འདི་དམག་གི་གནམ་གྲུ་གཏོར་ས་འདི་ལ་ཡང་བསམ་བློ་བཏང་བས་ན་ང་རང་སྤྱིར་བཏང་རྒྱུན་དུ་འདྲ་བ་ལ་ཡང་དམག་ཆེན་གཉིས་པའི་སྐབས་འདྲ་བ་གི་དམག་གི་གློག་བརྙན་འདི་ལྟ་དུས་ཙམ་པ་དང་གནམ་གྲུ་བཞི་བཅུ་ཕར་ཚུར་གཏོར་རེས་བྱས་གནམ་གྲུ་བཅུ་ཉི་ཤུ་ཕར་ཚུར་གཏོར་རེས་བྱེད་དགོས་པ་ད་ཡིན་ན་ལས་དེང་དུས་ཀྱི་དམག་ནང་ལོགས་བསམ་བཏང་བས་ན། དེང་དུས་ཀྱི་དམག་གི་གནམ་གྲུ་ཟེར་དེ་གཏོར་ཡག་ཞེ་དྲག་ཁག་པོ་རེད། དཔེར་ན་ཆ་བཞག་ན་ཨི་རག་དང་ཨབ་གྷ་ནི་སྟན་འདྲ་བ་ལ་ཡང་དམག་བརྒྱབ་པའི་སྐབས་ད་ཨ་མི་རི་ཀས་ལོ་བསྟུད་མར་དེ་གས་བརྒྱབ་པ་རེད་དེ་ལས་ཡིན་ན་ལས་ཨ་མི་རི་ཀའི་དམག་གི་གནམ་གྲུ་དངོས་གནས་དགྲ་བོའི་མེ་སྒྱོགས་དང་དགྲ་བོའི་གནམ་གྲུས་ཚུར་གཏོར་བ་སོགས་འདི་ཧ་ལམ་གོ་ཡ་མེད་པ་ཞིག། བྱས་ཙང་ཉི་མ་གསུམ་གྱི་ནང་ལོགས་ལ་ཡང་ནི་ཨུ་རུ་སུའི་དམག་གི་གནམ་གྲུ་དྲུག་ཙམ་གཏོར་ཡོད་པས་ན་དེ་ཕམ་ཉེས་ཆེན་པོ་ཞེ་པོ་ཞིག་ཡིན་ས་རེད། འདི་གི་དེ་དམིགས་བསལ་ཅིག་ད་ད་ལྟ་ཡུ་ཁུན་ནང་ལོགས་ལ་ཡང་ཨུ་རུ་སུའི་དམག་མི་ཞེ་པོ་ཅིག་སླེབས་ཚར་ཤག་དེ་ལས་ཡིན་ནའི་གྲོང་ཁྱེར་ཆེན་པོ་དེ་ཚོ་ལ་ཡང་ད་གྲོང་ཁྱེར་གྱི་ཉེ་ཁུལ་སླེབས་བྱས་གྲོང་ཁྱེར་ཁ་ཤས་ལ་ཡང་མཐའ་སྐོར་མི་ཤེས་གྲོང་ཁྱེར་ནང་ལོགས་ལ་ཡང་འཛུལ་བྱས་གྲོང་ཁྱེར་ཁོ་རང་ལ་ཡང་ཚོད་འཛིན་ཡིན་ན་བྱེད་ཐུབ་པ་ནི་ཞེ་དྲག་གི་ཉུང་ཉུང་ཡིན་ས་རེད་ད་གྲོང་ཁྱེར་ཆུང་ངུ་འདི་ཡོད་ཟེར་དེ་ལས་གྲོང་ཁྱེར་ཆེ་ཁག་མང་ཆེ་ད་དུང་ཡུ་ཁུན་གྱི་ལག་པར་ཉར་ཐུབ་ཤག་འདི་གི་འདི་དམིགས་བསལ་རྒྱལ་ས་ཁེབ་ལ་ཡ་ད་ཁ་སང་དགོང་དག་ཕལ་ཆེན་ཨུ་རུ་སུ་ཡིན་ན་གྲོང་ཁྱེར་གྱི་མཐའ་སྐོར་བྱས་ཡིན་ན་ཕྱོགས་མང་པོ་ཅིག་ནས་དམག་རྒྱག་ཡག་འགོ་ཚུགས་བྱས་ད་དམག་འཁྲུག་འདི་ཚོ་ཞེ་དྲག་གི་ཛ་དྲག་ཆེན་པོ་བྱུང་ཤག་གང་ལྟར་ཡུ་ཁུན་གྱི་གཞུང་དང་སྲིད་འཛིན་ཁོ་རང་གིས་གསུང་ཡ་བྱས་ན་ཕལ་ཆེན་ད་དོ་དགོང་ཡིན་ན་ཨུ་རུ་སུའི་དམག་དཔུང་གིས་ཕལ་ཆེན་རྒྱལ་ས་འདི་ཟིན་གི་རེད་ཟེར་ཅེས་ཁོ་རང་གསུང་ཤག་དེ་ལས་གང་ལྟར་ད་རང་ཞོགས་ཀྱི་ནམ་ལངས་དུས་ཙམ་པ། མཐའ་མ་དེ་ཡིན་ན་ཨུ་རུ་སུའི་དམག་དཔུང་དེ་གས་དེ་མང་ཆེ་ཅིག་ནི་ཕྱིར་འཐེན་བྱེད་དགོས་ཁེལ་ཅེས་རྒྱལ་ས་དེ་ད་ལྟ་ངས་བལྟས་ཡག་གནས་ཚུལ་དེ་ངོ་སྤྲོད་བྱས་པའི་སྐབས་དེ་ཡིན་ན་རྒྱལ་ས་ད་དུང་ཡིན་ན་ཡུ་ཁུན་གྱི་གཞུང་གི་ལག་པར་ཉར་བྱས་བསྡད་ཤག་ད་ག་འདྲ་རྒྱལ་ས་དེ་གཏོར་མ་ཐུབ་བྱས་ད་དུང་ཡུ་ཁུན་གྱི་གཞུང་དང་སྲིད་འཛིན་དེ་ཚོ་གང་ག་རྒྱལ་སའི་ནང་ལ་བསྡད་བྱས་ཡིན་ན་དམག་རྒྱབ་བྱས་བསྡད་པ་ཡིན་ན་ཨུ་རུ་སུའི་ཕི་ག་ཡག་དམག་རྒྱག་ཡག་གི་རྒྱལ་ཁ་དེ་ཡིན་ན་ཐོབ་ཡོད་མ་རེད། དེ་ཡིན་དུས་ཙམ་པ་ཞིག་གིས་ད་རིང་མི་མང་པོ་གཅིག་ཚོད་དཔག་བྱས་པ་ལས་ཡིན་ན་ཡུ་ཁུན་གྱི་ད་ག་འདྲ་དམག་མི་དང་མི་མང་ཚང་མ་ལོག་འགོག་རྒོལ་བྱེད་ཡ་དེ་ཞེ་དྲག་གི་ནུས་པ་ལྡན་པ་ཅིག་བྱུང་ཡོད་ས་རེད། དམག་དོན་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མང་པོ་གཅིག་ཟེར་ཡ་བྱས་པ་ཡིན་ཨུ་རུ་སུའི་ངོས་ནས་བཤད་ན་ད་ཁོང་ཚོས་དམག་དེ་མགྱོགས་པོ་ཞེ་པོ་ཅིག་བརྒྱབ་བྱས་ཧ་ལམ་གཅིག་གིས་ཨིན་དེ། ཐོག་རྒྱབ་ནང་བཞིན་བྱས་ཅིག། མིད་གཅིག་ཁྱུར་བྱས་ལམ་སང་ད་ག་ས་ཆ་འཛིན་ཡག་བྱས་པ། དེ་ནི་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་ཡིན་ན་ད་རེས་རྒྱབ་ཡོག་རེད། ད་ཡིན་ནའི་ལས་འདིའི་དམིགས་ཡུལ་དེ་མ་འགྲུབ་བྱས་བྱས་ག་ད་དུས་ཚོད་ག་ཚོད་རིང་ངེ་ཕྱིན་པ་ཡིན་ནའི་ལས་ཨུ་རུ་སུའི་ངོས་ནས་བྱས་ན་དམག་རྒྱག་ཡག་དེ་དཀའ་ངལ་ཆེར་ཆེར་ཆེར་འགྲོ་གི་ཡོད་ས་རེད་དེ་མ་ཟད་དུས་ཚོད་ག་ཚོད་རིང་ངེ་ཕྱིན་པ་ཡིན་ནའི་ད་འགྲོ་བ་མི་མང་ལ་བརྡབ་གསིག་བྱེད་ཡག་ད་དེ་ཚོ་ཡིན་ན་མང་མང་མང་འགྲོ་གི་རེད་ད་མི་ལ་ཤི་རྨས་འགྲོ་ཡག་དེ་མང་མང་འགྲོ་གི་རེད་དེ་འགྲོ་དུས་ཙམ་པ། ཨ་ནི་ཕི་ཀའི་ཡུ་ཁུན་ནང་ལོགས་ལ་ཡང་མི་མང་ཚོས་ཨུ་རུ་སུ་ལ་ཡང་ཕི་ཀའི་ཕར་རྒོལ་བྱེད་ཡག་གི་ང་རྒྱལ་དང། སེམས་ཤུགས་དེ་ཆེར་ཕྱིན་བྱས་ད་ཨོ་ཅིག་ཕར་རྒོལ་བྱེད་ཡག་གི་ནུས་པ་རེ་ཞིག་འདུག་བསམ་བསམ་ཅིག་གིས་ཡོང་གི་རེད་བྱས་བྱས་ཡིན་ན་གང་ལྟར་དུས་ཚོད་དེ་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་ས་རེད་བྱས་ཙང་དུས་ཚོད་དེ་མ་རྩ་དེ་ད་ལྟ་ཉི་མ་གསུམ་ལས་དེ་ཕྱིན་ཡོད་མ་རེད་དེ་ལས་ཡིན་ནའི་དེའི་ད་ལྟ་སྤྱིར་བཏང་མི་མང་ཅིག་ཚོད་དཔག་བྱས་པ་ལྟར་བྱས་ནས་ཞེ་དྲག་གི་འགོར་བྱུང་ཡོད་ས་རེད། ཨ་འདི་ག་དེ་ཨུ་རུ་སུའི་ངོས་ནས་ཡིན་ན། ད་རྒྱལ་ནང་ལས་བསམ་བཏང་དགོས་ཅིག་ག་རེ་ཟེར་ན་ད་ད་ལྟ་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡ་ཞེ་དྲག་གི་བེ་དམ་དྲག་ཆེན་པོ་བྱས་བྱས་མི་མང་དེ་ཚོ་ཡ་ལངས་བྱེད་ཡ་དེ་ཡོད་མ་རེད་ད་ལས་བེ་ཨུ་རུ་སུའི་ནང་ལོགས་ལ་ཡ་མི་མང་གིས་སྲིད་འཛིན་ཕུ་ཏིན་གྱིས་བེ་ཡུ་ཁུན་ལ་ཡ་དམག་རྒྱབ་དེ་ལ་ཡ་ངོ་རྒོལ་བྱས་པའི་གནས་ཚུལ་ཡིན་ན་ད་གྲོང་ཁྱེར་ལྔ་བཅུ་ཙམ་ཞིག་ནང་བྱུང་ཤག་ད་ད་ཟེར་ཡ་བྱས་ན་མི་འཛིན་བཟུང་བྱས་པའི་སྐོར་སྟོང་ཕྲག་གཉིས་ལྷག་ཅིག་འཛིན་བཟུང་བྱས་བཞག། ད་ག་ནང་བཞིན་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡོད་པའི་སྲིད་དོན་པ་དང་གཞུང་གི་འགོ་ཁྲིད་ད་བར་གྲོས་ཚོགས་འཐུས་མི་སོགས་ཏེ་མི་ཉིས་བརྒྱ་ཙམ་ཅིག་གིས་ཡོངས་གྲགས་ཡི་གེ་སྤེལ་བྱས་དམག་དེ་ནོར་འཁྲུལ་རེད་ཞེས་བྱས་མིང་སྐོར་བཀོད་བྱས་ཡོད་པ་མ་ཟད་ཡིན་ན་ད་ག་ནང་བཞིན་ཡིན་ཡང་ཨུ་རུ་སུའི་ནང་ལོགས་གི་ད་བར་གྱི་མཁས་པ་དང་ཞིབ་འཇུག་པ་དང་དགེ་རྒན་ཆེན་མོ་དང་ཚན་རིག་པ་འདི་ཡང་སྟོང་ཕྲག་གཉིས་ཙམ་ཅིག་གིས་ཡང་ཁོང་ཚོས་ཡོངས་གྲགས་ཀྱི་ཡི་གེ་ཞིག་བཏོན་བྱས་ཡིན་ན་དམག་དེ་རྒྱབ་པ་དེ་ལ་ཡང་རྒོལ་གཏམ་བཏང་ཤག། འདི་འདྲའི་སོང་ཙང་སྲིད་འཛིན་ཕུ་ཏིན་ངོས་ནས་བཤད་ན་ད་ལས་ཀ་མགྱོགས་པོ་བྱས་ཏེ་གལ་ཆེན་པོ་ཞེ་པོ་ཅིག་དྲག་ཏེ་ལས་ཡིན་ན་ད་ལྟའི་རྩིས་གཞི་དེ། ཡུ་ཁུན་ནང་ལོགས་ཡ། ཡུ་ཁུན་གྱི་དམག་དཔུང་དང་ད་ག་ནང་བཞིན་ཡུ་ཁུན་མི་དམངས་ཚོས་ཡིན་ན་འགོག་རྒོལ་བྱས་ཡ་དེ་ནི་ནུས་པ་ལྡན་པ་བྱས་ཡོད་ས་རེད་ད་འདི་ག་འདི་དམིགས་བསལ་ག་སོ་རེད་ད་རིང་དེ་ཐོལ་བུ་ཞུ་ག་ཅིག་ཡུ་ཁུན་མི་དམངས་ལ་ཞུས་ན་ད་མ་ཀུ་ཐོ་དམག་དཔུང་རེ་གོ་མ་རྒྱག་ཨ་རོག་ལེ། ཡུ་ཁུན་མི་མང་གི་དག་རིབ་ཚིག། མི་ཁག་ཅིག་དེ་ཕོ་ལོན་དང་དོ་ཨ་ལི་ཡར་བྲོས་བྱོལ་ཕྱིན་བྱས་ཉེན་ཡོལ་འགྲོ་མཁན་མང་པོ་འདུག་ད་ལེ། ཁོ་ཚོས་ཟེར་ཡག་བྱས་པ་ན་ཉེན་ཡོལ་འགྲོ་མཁན་གྱི་ཡང་ད་ཕོ་ལོན་དང་དོ་ཚོས་ས་མཚམས་བལྟ་དུས་ས་མཚམས་ནས་ཡིན་ན་བུ་མོ་དང་སྤུ་གུ་འདི་འདྲ་བྲོས་བྱོལ་ཡོང་མཁན་མང་པོ་ཡོད་མི་ཤིན་ཁྱོ་ག་ཞེ་པོ་ཅིག་ཉུང་ཉུང་རེད་ཤག་བྱས་དང་ཕོ་ཁྱོ་ག་མང་ཆེ་ཡིན་ན་ཡུ་ཁུན་ནང་ལོགས་ལ་བསྡད་བྱས་ད་ཁོང་ཚོ་དཔེར་ཆ་ཆབ་མདོ་བ་ལ་ཡར་བརྙན་འཕྲིན་དང་དོ་ཚོ་མང་པོ་མཐོང་ཡག་དོ་ཨ། ས་ཁུལ་མང་པོ་ཅིག་ལ་ཡང་ད་མི་ཚོས་ཞི་བའི་མེ་ཚོས་ད། ཕ་གིར་བང་སྒྲིག་བྱས་ལག་ཆ་ལེན་གར་ཡོང་བྱས་ད་ཚང་མ་ལོག་ང་དམག་རྒྱག་གི་ཡིན་ཟེར་བྱས་ཕ་གིར་ཡ་སེམས་ཐག་བཅད་བྱས་ཡིན་ད་ཁོང་ཚོས་དམག་སྦྱོང་རུ་ཤི་ད་མགྱོགས་པོ་མགྱོགས་པོ་ཅིག་བྱས་བྱས་མེ་མདའ་ག་འདྲ་རྒྱབ་དགོས་མེད་ད་གཞི་ནས་སྦྱངས་བྱས་ཨ་ནི་དེ་ཚོ་བྱེད་དུས་ཙམ་པ་ད་གལ་སྲིད་དངོས་གནས་ཡུཀ་རེན་ནང་ལོགས་ལ་ཡ་མི་མང་གི་སེམས་ཤུགས་ད་ག་ད་ཡོད་པ་ཡིན་ན་ཨ་ནི་ད་ལྟ་ཨུ་རུ་སུ་ལ་ཡ་གཅིག་དམག་མི་འབུམ་གཉིས་ཙམ་བཏང་བྱས་ཕ་གིར་ཡུཀ་རེན་ལ་ཡ་དམག་རྒྱབ་བྱས་ཡུཀ་རེན་གྱི་དམག་དཔུང་དེ་གཏོར་ཡག་གི་ནུས་པ་ད་ཡོད་པ་འདྲ་ད་ལས་ཡིན་ནའི་གལ་སྲིད་ཡུཀ་རེན་ནང་ལོགས་མི་མང་དེ་ཚོས་ཨུ་རུ་སུ་ལ་ཡ་འདོད་པ་མེད་པ་བྱས་ཁོང་ཁྲོ་བྱས་གང་ལྟར་ཁོང་ཚོ་ལ་ཡ་ཕར་རྒོལ་བྱེད་ཡག་གི་སེམས་ཤུགས་ཡོད་པ་ཡིན་ན། རྒྱལ་ཁབ་ཡིན་ན་ཡུཀ་རེན་ལྟ་བུ་ཅིག་ཆེ་ཆུང་དེ་ག་ཙམ་ཅིག་ཡིན་ན་ཕ་གིར་ཟིན་བྱས་བསྡད་དགོས་བྱུང་ན། ཁོང་ཚོས་ཟེར་ཡག་བྱས་ནས་ཚོད་དཔག་བྱས་ན་ཕལ་ཆེར་ཧ་ལམ། ཨུ་རུ་སུའི་དམག་མི་ས་ཡ་གཅིག་མན་ཙམ་ཞིག་དགོས་བྱེད་ཀྱི་རེད། ད་དེ་ཡིན་ན། ཨུ་རུ་སུའི་ངོས་ནས་བཤད་ན་ཞེ་དྲག་ཁག་པོ་ཡིན་ས་རེད།

དམག་མི་དང་མི་དམངས་ཚང་མ་ལོག་འདི་གཉིས་ལ་མི་མང་ཆེ་ཆེར་ཚོད་དཔག་བྱས་པ་ལས་ཁོང་ཚོའི་འགོག་རྒོལ་བྱེད་ཡག་གི་སེམས་ཤུགས་དང་ནུས་པ་དེ་ཚོ་ཞེ་དྲག་ཆེ་ཡོད་པ་དེ་མཚོན་གྱི་ཡོད་ས་རེད། འདི་བྱས་བྱས་དེ་རིང་གི་ང་ཚོའི་ཕར་སྐྱེལ་སའི་ལས་རིམ་འདི་དེ་ག་བཞག་གི་ཡིན། ལས་རིམ་བྱེད་མི་བཟད་ཀྱི་མ་གནས་པའི་ནང་དུ་ནང་ཐུགས་རྗེ་ཆེ།